དེ་ལ་ཡན་ལག་བཞི་ཡོད་པ་ལས་དང་པོ་ནི་ས་དང་པོ་ནི་ཕམ་པ་ཞེས་པ་ནས། སྤྱོད་པ་དང་ཞེས་པའི་བར་ཏེ། ཆོས་བཞི་ཞེས་པ་ནི་འགྲེལ་པ་ཁ་ཅིག་གིས་འཆད་པ་ལྟར་བཞི་ཀ་ཚང་བ་མི་དགོས་ཀྱང་གང་རུང་གཅིག་གིས་ཆོག་གོ། རྒྱུན་མ་ཆད་པ་ལ་བོད་ཁ་ཅིག་ལན་གཉིས་ཡན་ཆད་བྱས་པ་ལ་འདོད་པ་ཁ་ཅིག་སྦྱོར་དངོས་མཇུག་གསུམ་ཚང་བ་ལ་འདོད་པ་ཡོད་ཀྱང་འགྲེལ་པ་གང་ནས་ཀྱང་མ་བཤད་ཅིང་དོན་ལ་མི་ཐོབ་པས་མི་ཐོབ་པས་དོར་བར་བྱའོ། དེས་ན་ཕམ་པར་འགྲོ་རྒྱུ་དེ་རྣམས་དེས་ན་ཕམ་པར་འགྲོ་རྒྱུ་དེ་རྣམས་གང་རུང་གཅིག་སྤྱད་ཅིང་ད་དུང་དེ་ལ་ཕྱི་ཕྱིར་རམ་སླར་ཡང་སྤྱོད་འདོད་ཡོད་པ་ནི་སྔ་མ་དེ། སླར་ཡང་སྤྱོད་འདོད་ཡོད་པ་ནི་སྔ་མ་དེ། རྒྱུན་མ་ཆད་པའི་དོན་ཏེ། སྔ་མ་ནི་སླར་ཡང་རྒྱུན། རྒྱུན་མ་ཆད་པར་སྤྱོད་འདོད་བྱེད་པ་སྟེ་ཀུན་དཀྲིས་ཀྱི་ཡན་ལག་གཅིག་ཚང་བ། རྒྱུན་མ་ཆད། རྒྱུན་མ་ཆད། མ་ཆད་པའི་དོན་ཏེ་འགྲེལ་པ་གསར་མ། གསར་མ་ལས་ཉོན་མོངས་དྲག་པོ་ནི་ཟག་པ་རྣམས། ཕྱིར་ཞིང་རྒྱུན་མ་ཆད་པར་ཀུན་དུ་སྤྱོད་ཅིང། ཀུན་དུ་སྤྱོད་ཅིང། ངོ་ཚ་ཤེས་པ་དང་ཁྲེལ་ཡོད་པ་ཆུང་ངུ་ཙམ་ཡང་མི་སྐྱེད་པ་དང་ཞེས་གསུངས་ལ། ས་མུ་དྲའི་འགྲེལ་པ་ལས་ཀྱང་དེ་བཞིའམ་བཞི་ལས་གང་ཡང་རུང་བ་ལ། ཕྱི་ཕྱིར། ཕྱི་ཕྱིར། ཕྱི་ཕྱིར་ཞིང། ཕྱི་ཕྱིར་ཞིང། སྤྱོད་པར་བྱེད་འདོད་ཅེས། འབྱུང་བ་ལྟར་རོ། འགྲེལ་པའི་ཚིག་ཅིག་ཆེ་ཡང་རྒྱ་མཚོའི་སྤྲིན་དང་ཛི་ན། པུ་ཏྲས་ཕམ་པའི་གནས་ལྟ་བུའི་ཆོས་རྣམས་རྒྱུན་མ་ཆད་པར་ཀུན་ཏུ་སྤྱོད་པས་ནི་དེའི་ངོ་ཚ་ཤེས་པ། ཚ་ཤེས་པ་དང་ཁྲེལ་ཡོད་པ་རྣམ་པ། ཁྲེལ་ཡོད་པ་རྣམ་པ་ཐམས་ཅད་དུ་ཉམས་པར་བྱས་པར་འགྱུར་ཏེ་དེའི་ཕྱིར་ཆུང་ངུ་ཙམ་ཡང་ཞེས་བྱ་བ་ལ་སོགས་པ་སྨོས་སོ་ཞེས་རྒྱུན་མི་འཆད་དུ་སྤྱོད་པ

བྱེད་དོ། ཡན་ལག་དང་པོ་གོ་རྒྱུན་མ་ཆད་པར་སྤྱོད་པ་གོ་ཐུགས་ཀྱི་བྱ། ཡན་ལག་གཉིས་པ་ནི་ངོ་ཚ་ཤེས་པ་ནས་མི་སྐྱེད་པ་དང་ཞེས་པའི་བར་རོ། ས་ད་ནི་བྱང་ས་ཁོ་རང་ནི་ཡོ་མན་འགྲོ། དེ་ལ་ངོ་ཚ་དང་ཁྲེལ་ཡོད་ནི་བྱང་སར་ནོ་གོ། དེ་ལ་ངོ་ཚ་དང་ཁྲེལ་ཡོད་ནི་བྱང་ས་ལས་བྱང་ཆུབ་སེམས་དཔའ་ཁ་ན་མ་ཐོ་བ་ཀུན་ཏུ་སྤྱོད་པ་ན་བདག་གི་ཆ་མ་ཡིན་པར་ཤེས་ནས་འཛེམ་པ་ནི་ངོ་ཚ་ཤེས་པའོ། དེ་ཉིད་ལ་གཞན་དག་ལ་འཇིགས་ཤིང་གུས་པས་འཛེམ་པ་ནི་ཁྲེལ་ཡོད་པའོ། ངོ་ཚ་ཤེས་དང་ཁྲེལ་ཡོད་ཀྱི་དོན་གོ་བྱང་ས་རང་རེ་གསུངས་ནུས། ཁྲེལ་ཡོད་པ་དེ་ཤེས་གསུངས། འདི་གཉིས་ཀྱི་དམིགས་པ་ནི་ཉེས་པར་སྤྱད་པའོ། དམིགས་པ་ནི་ཉེས་པར་སྤྱད་པའོ། རྣམ་པ་ནི་འཛེམ་པར་བྱེད་པའོ། ཁྱད་པར་ནི་འདི་ནི་འདི་ནི་བདག་གི་བྱ་བའི་ཆ་མ་ཡིན་ནོ་སྙམ་ནས་རང་རྒྱུ་མཚན་དུ་བྱས་ཏེ་འཛེམ་ན་ངོ་ཚ་ཤེས་པ། གཞན་གྱིས་སྨོད་ན་མི་རུང་ངོ་ཞེས་རྒྱུ་མཚན་དུ་བྱས་ནས་འཛེམ་ན་ཁྲེལ་ཡོད་དོ། ངོ་ཚ། ངོ་ཚ་ཤེས་པ་དང་ཁྲེལ་ཡོད་ཀྱི་དོན་གོ་གསལ་པོ་འདྲ་བ་བྱུང་སོང། གནའ་ནོ། འོང་ནི་རེད། འདི་གཉིས་ཆེན་པོ་དང་འདི་གཉིས་ལ། འདི་གཉིས་ཆེན་པོ་དང་འབྲིང་ལྟ་ཞོག་ཆུང་ངུ་ཙམ་ཡང་མ་སྐྱེས་པ་སྟེ་གང་ལ་ཡང་ས་ད་ཆུང་ངུ་ཙམ་ཡང་མ་སྐྱེས་པ། མ་སྐྱེས་པའི་གཞི་ནི་ཕམ་པར་འགྲོ་རྒྱུའི་ཉེས་སྤྱོད་ལ་ཞུགས་པ་ལའོ། ཕམ་པར་འགྲོ་བ་ལ་དེ་གཉིས་ཀ་མི་སྐྱེད་པ་ཞེས་གསུངས་པས

མི་སྐྱེད་པར་གསུངས་པས་ངོ་ཚ་དང་ཁྲེལ་ཡོད་གང་རུང་ཆུང་ངུ་གཅིག་ཀྱང་མ་སྐྱེས་པ། གང་རུང་ཆུང་ངུ་གཅིག་ཀྱང། ཆུང་ངུ་ཞིག་ཀྱང། ཆུང་ངུ་ཞིག་སྐྱེས་ཀྱང་ཆུང་ངུ་ཞིག་སྐྱེས་ན་གང་རུང་ཆུང་ངུ་ཞིག་སྐྱེས་ན་ཕམ་པར་མི་འགྱུར། ཕམ་པར་འགྱུར་བ་ལ་དེ་གང་རུང་ཆུང་ངུ་ཞིག་ཀྱང་མ་སྐྱེས་པའོ།
དེ་འདྲ་ཞིག་དགོས། འོ་ན་དེ་གཉིས་སྐྱེས་པ་དང་མ་སྐྱེས་པའི་དུས་གང་ཡིན་ཞེ་ན་ཕམ་པར་འགྲོ་རྒྱུའི་ཉེས་སྤྱོད་ལ་ཞུགས་པའི་དེ་མ་ཐག་ཡིན་གྱི། ཐུན་ཚོད་ཀྱི་ནང་ཚུན་ཆད་དུ་འདོད་པ་མིན་ཏེ་འཆད་པར་འགྱུར་རོ། ཁོ་ཉེས་སྤྱོད་ལ་ཕམ་པར་འགྲོ་རྒྱུའི་ཕམ་པར་འགྲོ་བའི་ཉེས་སྤྱོད་ལ་ཞུགས་པའི་དེ་མ་ཐག་ནས་ཡིན་གྱི། ད་ཐུན་ཚོད། འགྲོ་མ་འགྲོ་དང་དེ་འདྲ་ལ་འདོད་པ་དེ་གཞུང་གི་དོན་མིན་གསུངས། དེ་ཡིས། ངོ་ཚ་ཁྲེལ་ཡོད་ཉེས་སྤྱོད་དེ་ལ་ཞུགས་ནས་ངོ་ཚ་ཁྲེལ་ཡོད་ཆུང་ངུ་ཙམ་མ་སྐྱེས་པའོ། ཡན་ལག་གཉིས་པ་ཕྱིན། ཡན་ལག་གསུམ་པ་ནི་དེས་མགུ་བ་ཞེས་པ་ནས་དགའ་བ་ཞེས་པའི་བར་རོ། འདི་ལ་རྒྱ་མཚོའི་སྤྲིན་དང། ཛི་ན་པུ་ཏྲས། ངོ་ཚ་མེད་པ། ངོ་ཚ་མེད་པ་དེས་ཀྱང་དགའ་མགུར་བྱེད། ཅེས་གསུངས་ཏེ་གཞི་གང་ལ་ངོ་ཚ་མི་སྐྱེ་བའི་ཉེས་སྤྱོད་དེ། ངོ་ཚ་མི་སྐྱེ་བའི་ཉེས་སྤྱོད་དེས་མགུའམ། ཡང་ན་ངོ་ཚ་དང་ཁྲེལ་མེད་པ་དེས་ངོ་ཚ་ཁྲེལ་མེད་པ་དེས་བྱ་བ་དེ་ལ་མགུར་བྱ་བ་དེ་ལ་མགུ་བ་སྐྱེས་པར། བྱེད་པ་ལ་བྱ་སྟེ་ས་མུ་དྲས། ངོ་ཚ་ཁྲེལ་མེད་པ་ཉིད་ཀྱིས། ངོ་ཚ་ཁྲེལ་མེད་པ་ཉིད་ཀྱིས་རང་དེ་དགའ་བར་བྱེད་པ། ངོ་ཚ་ཁྲེལ་མེད་པ་ཉིད་ཀྱིས། རང་དེ་རང་དགའ་བར་བྱེད་པ། རང་དེ་དགའ་བར་བྱེད་པ་ཅེས་བཤད་པ་ལྟར་ཏེ། ཉེས་སྤྱོད་ལ་ཞུགས་པ་ལ་འཛེམ་པ་མ་སྐྱེས་པ་ཙམ་གྱིས་མི་ཆོག་པ་བྱ་བ་དེ། རང་གི་ཡིད་མགུ་བ་ཞིག་དགོས་པའོ། དེ་ལ་དགའ་བ་ནི་ཉེས་སྤྱོད་དེ་ལ་དགའ་བ་ནི་ཉེས་སྤྱོད་དེ་ཀུན་དུ་སྤྱོད་པ་མི་སྤོང་བ་ལ་དགའ་བ་ནི་དེ་ཉེས་སྤྱོད་དེ་ཀུན་དུ་སྤྱོད་པ་མི་སྤོང་བ་ལ་རྒྱ་མཚོའི་སྤྲིན་དང། ཛི་ན་པུ་ཏྲ་གཉིས་ཀས་བཤད་དོ། འདི་རྣམས་སྔ་མ་རྣམས་གཞིར་བཞག་ནས

མི་སྤོང་བ་ནི་ཉེས་དམིགས་སུ་བལྟས་ནས་མི་སྤོང་བ་ལ་མི་བྱེད་དོ། འོ་ན་གང་ཡིན་ཞེ་ན་འདི་ལ། ཡོན་ཏན་འོད་ཀྱིས། འདི་ལ་སློབ་དཔོན་ཡོན་ཏན་འོད་ཀྱིས། མགུ་བ་ནི་བསམ་པ་ཐག་པ་ནས་དགའ་བ་སྐྱེས་པ་དང། དགའ་བ་བསམ་པ་ཐག་པ་ནས་དགའ་བ་སྐྱེས་པ་དང། དགའ་བ་སྦྱོར་བའི་སྒོ་ནས་གནས་པ་ལ་འཆད་པ་ལྟར་མགུ་བ་ནི་ཉེས་སྤྱོད་དེ་ལ་དགའ་བ་ཡིན་ལ། དགའ་བ་ནི་ཉེས་སྤྱོད་དེ་སྒྲུབ་པའི་སྦྱོར་བ་ལ་དགའ་བའོ། དགའ་མགུ་གཉིས་ཀྱི་ཁྱད་པར་གོ་མི་འདྲ་གསུངས་སོ། དགའ་བ་ཟེར་ན་ཉེས་སྤྱོད་དེ་ལ

སྦྱོར་བ་ལ་དགའ་བ་ཙམ་ལ་བྱས་ན་དགོངས་པ་མཐུན་ནམ་སྙམ་མོ་སོ། ད་གེ་ལས་མང་བོ་དེ་འདྲ་ཅི་རེད་བྱས་ན་མཐུན་ནམ་གསུངས་སོ། འོན་ཀྱང་རྒྱུན་མི་འཆད་དུ་སྤྱོད་པའི་ཕྱི་མ་ལ་སྤྱོད་འདོད་ཡོད་པ་དང།

ད་ཡན་ལག་བཞི་པ་ཁོ་ལ་ཡན་ལག་བཞི་པ་ཁོ་ལ་ཡོན་ཏན་དུ་བལྟ་བའོ། ཡན་ལག་བཞི་པ་ནི་དེ་ཉིད་ལ་ཡོན་ཏན་དུ་བལྟ་བ་སྟེ་འདི་ཡི་དོན་བྱ་བ་དེ་ལ་ཉེས་དམིགས་སུ་འདིའི་དོན་བྱ་བ་དེ་ལ་ཉེས་དམིགས་སུ་མི་བལྟ་བ་ལ་རྒྱ་མཚོའི་སྤྲིན་དང་ཛི་ན་པུ་ཏྲས་བཤད་དོ། གལ་ཏེ་ཉེས་དམིགས་སུ་བལྟ་ན་འཛེམ་པའི་བློ་མི་སྐྱེ་བ་དང་དེ་ལ་དགའ་བ་ལ་སོགས་པ་རྣམས་ཇི་ལྟར་འོང་སྙམ་ན་མི་འགལ་ཏེ། ཉེས་དམིགས་སུ་ལྟ་བ་ངོ་ཚ་ཁྲེལ་ཡོད་ཀྱི་རྒྱུ་ཡིན་གྱི་ངོ་བོ་མ་ཡིན་པའི་ཕྱིར་དང། ཉེས་དམིགས་སུ་མཐོང་ཡང་དགའ་བས་འཇུག་པ་ནི་ཁྲིམས་ལྡན་ལོག་གཡེམ་ལ་འཇུག་པ་བཞིན་ནོ། དགའ་མགུ་གཉིས་ཀྱི་བཤད་པ་བརྗེས་པ་མ་གཏོགས་པ་ས་མུ་དྲ་ཡང་སྔ་མ་དང་མཐུན། སློབ་དཔོན་ཡོན་ཏན་འོད་ཀྱིས་ཕམ་པའི་གནས་ལྟ་བུའི་ཆོས་དེ་དག་ཉིད་ལ་དེ་དག་ནི་ཡོན་ཏན་ཡིན་ནོ་སྙམ་པའི་ངང་ཚུལ་ཅན་གང་ཡིན་པ་སྟེ་དེ་དག་ཉིད་ཆོས་དེ་དག་ལ་གནས་དེ་ལྟ་བུའི་ཆོས་དེ་དག་ཉིད་ལ་འདི་དག་ནི་ཡོན་ཏན་ཡིན་ནོ་སྙམ་པའི་ངང་ཚུལ་ཅན་གང་ཡིན་པ་དེ་ནི་ཡོན་ཏན་དུ་ལྟ་བ་ཡིན་ནོ་ཞེས་གསུངས་པ་ནི་ཕམ་པའི་གནས་ཀྱི་ཆོས་ལ་སྐྱོན་མེད་དུ་འཛིན་པ་མ་ཡིན་གྱི་འདོད་པའི་ཡོན་ཏན་ཞེས་གསུངས་པ་ལྟར་འདོད་པར་བྱ་བའི་ཕྱོགས་སུ་ལྟ་ཞིང་མི་འདོད་པའི་ཕྱོགས་སུ་མི་ལྟ་བ་ལ་དགོངས་པས་འགྲེལ་པ་རྣམས་དགོངས་པ་གཅིག་གོ། མདོ་ཀུན་བཏུས་ཀྱི་འགྲེལ་པར། མདོ་ཀུན་བཏུས་ཀྱི་འགྲེལ་པར། རྒྱུན་མ་ཆད་པ་ནི་ཐུན་ཚོད་ལས་འདས་པའི་བར་དུ་མ་ཆད་པར་བྱས། དེའི་དོན་ནི་སྔ་མ་མང་པོས་དེའི་བར་ལ་ངོ་ཚ་ཁྲེལ་ཡོད་མ་སྐྱེས་པས་དེ་གཉིས་ཀྱིས་བར་མ་ཆད་པ་ལ་འདོད་དེ། བདག་བསྟོད་སོགས་ཀྱི་རིགས་འདྲ་མ་ཆད་པར་དགོས་ན་ཧ་ཅང་ཐལ་སྙམ་དུ་བསམས་པའོ། ཐུན་ཚོད་ཀྱང་ཉེ་བར་འཁོར་གྱིས་ཞུས་པ་ལས། བྱང་སེམས་ལ་སྔ་དྲོ་ལྟུང་བ་བྱུང་ན། སྔ་དྲོ་ལྟུང་བ་བྱུང་ན་ཕྱེད་ལ། བྱང་ཆུབ་ཀྱི་སེམས་དང་མ་འདྲ་བར་གནས་ན། བྱང་སེམས་ལ་སྔ་དྲོ་ལྟུང་བ་བྱུང་ན་ཕྱེད་ལ། བྱང་ཆུབ་ཀྱི་སེམས་དང་མ་བྲལ་བར་གནས་ན་དེའི་ཚུལ་ཁྲིམས། དེའི་ཚུལ་ཁྲིམས་ཐ་མལ་དུ། དེ་བཞིན་དུ་ཕྱེད་ལ་བྱུང་ན་ཕྱི་དྲོ་དང། ཕྱི་དྲོ་བྱུང་ན་སྲོད་ལ་དང་སྲོད་ལ་བྱུང་ན་ནམ་གུང་དང་ནམ་གུང་ལ་བྱུང་ན་ཐོ་རངས་དང། བྱང་ཆུབ་སེམས་དང་མ་བྲལ་ན་ཚུལ་ཁྲིམས་མཐའ་མེད་དོ་ཞེས་གསུངས་པས་ཐོ་རངས་བྱུང་ན། སྔ་དྲོ་ཞེས་པ་དོན་གྱིས་ཐོབ་པས་ཉིན་ལ་ཆ་གསུམ་མཚན་ལ་ཆ་གསུམ་དུ་བྱས་པའི་ཉིན་ཞག་གི་དྲུག་ཆ་ཉིན་ཞག་གི་དྲུག་ཆའོ་ཞེས་འདོད་དོ། ཐུན་ཚོད་ཐུན་ཚོད་ཟེར་མཁན་དེ་དོན་དེ་དེ་འདྲ་ཅིག་ལ་འདོད།